ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་པ་གི་ཚེས་ཉི་ཤུ་རྩ་དྲུག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་བཅུ་གཉིས་ཀྱི་ཚེས་བརྒྱད་རེས་གཟའ་པ་སངས་ཉིན་བོད་ཕྱི་ནང་གཉིས་སུ་བཞུགས་པའི་རླུང་འཕྲིན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་ང་ཆོས་སྐྱིད་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར།

གོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ལྔ་མཆོད་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་ཡོད་འདུག་ལོ་རེར་ཆར་ཅན་བོད་ཟླ་བཅུ་པ་གི་ཚེས་ཉི་ཤུ་རྩ་ལྔའི་ཉིན་མོ་ནི། རྗེ་ཙོང་ཁ་པ་ཆེན་པོ་གི་དགོངས་རྫོགས་དུས་ཆེན་ཏེ་བོད་གངས་ཅན་གྱི་ལྗོངས་དང་ཆེན་པོ་ཧོར་གྱི་ཡུལ་སོགས། དགའ་ལྡན་པ་གི་ཆོས་བརྒྱུད་ཀྱིས་ཁྱབ་པའི་ས་ཁུལ་གང་ས་ལ་སྲུང་བརྩི་གནང་སྲོལ་ཡོད་པ་བཞིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་རྣམ་པར་རྒྱལ་བ་ཕན་བདེའི་ལས་བྱེད་ལ་འཚོ་གི་འདི་ལོ་དགའ་ལྡན་ང་ཆེ་ཆི་དུ་ཆི་ཅི་མདའ་ཅོང་གི་ཚིག་བདག་ཉན་ཚུ་པི་ཚུང་གན་དུ་བི་མི་འུ་ཁྲའི་ཅི་ནོ་ཀུ་སི་ཅན་གི་ཆེན་པོ་ཆུ་ཆི་ཅི་ཀ་དྲན་ཅུང་དེ་ཐུ་མེན་གསུང་ལྡན་སུ་གནོང་ཡས་ཅན་དེ་སྔ་ཅི་ལོ་ཉི་སྟོང་བཅུ་ཨ་གི་ལོ་ལ་རྒྱ་གར་རྒྱལ་ས་ལྡི་ལི་གི་བསྟན་པའི་སྐྱེད་ཚ་དུ་དགའ་ལྡན་ང་ཆེ་གསུང་ཚུ་གནོང་པི་ཐུ་རྒན་པོ་གོང་ཉིད་ཆི་ཅི་ཀི་རྗེ་རིན་པོ་ཆེ་ལ་རྗེས་སུ་ཡི་རང་དང་རྗེས་དྲན་བྱེད་པ་སོ་སོ་རྗེ་རིན་པོ་ཆེ་གི་མཛད་པ་རྣམ་ཐར་ལ་བསླབ་དགོས་པ་རེད་ཅེས་བཀའ་གནང་ཡོད་པ་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། ཀླུ་སྒྲུབ་ཡབ་སྲས་ཀྱི་བཞེད་གཞུང། དྲི་མ་མེད་པ་དེ། ཅིག། སེམས་དོན་རུ་ཡོད་བདེ་བ་ཅིག། ལྷག་པར་དུ་ཡི། སྟོང་པ་རྟེན་འབྱུང་རྟེན་འབྱུང་སྟོང་པ་ཟེར་ཡག་གི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ཡག་ད་དེ་བས་གསལ་དུ་བཏོན་ནས་ད་གསུང་བྱ་ངེས་ཏེ་རྗེ་རིན་པོ་ཆེ་ལེགས་བཤད་ནང་བཞིན་གྱི་ཧ་ལམ་སུ་གཅིག་ཡོད་མ་རེད་འདི་གསལ་བཤད་རེད། སྙིང་པོ་བསྡུས་ན་ཨེ་ནི་སྙིང་པོའི་དོན་སྙིགས་མའི་དུས་འདིར་མང་ཐོས་སྒྲུབ་ལ་བརྩོན། ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱེད། ཟེར་ད་འདི་རེད་པ། མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ་བདག་ཅག་བསམ་པ་ཐག་པས་ཡི་རང་ངོ་བྱས་ནས་རྗེ་རིན་པོ་ཆེས་ད། མཁས་གྲུབ་གཉིས་ལྡན་གྱི་ད་ཡོན་ཏན་དེ་ང་ཚོ་རྗེས་སུ་ཡི་རང་བྱེད་ཀྱི་ཡོད་པ་རྗེས་སུ་ཡི་རང་བསམ་པ་རྣམ་དག་བྱེད་ཀྱི་ཡོད་ན་རང་ཉིད་ཀྱིས་རྗེ་རིན་པོ་ཆེའི་རྣམ་ཐར་དེ་ལ་བསླབ་དགོས་རེད། ཨ་ནི་དངོས་གནས་བྱས་ནས་རྗེས་སུ་ཡི་རང་བྱས་པ་རེད། རྗེ་ཙོང་ཁ་པ་ཆེན་པོ་མཆོག་ནི་སྤྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོ་ལ་མདོ་སྨད་ཙོང་ཁ་ཡུལ་དུ་སྐུ་འཁྲུངས་ཏེ་དབུས་གཙང་དུ་ཕེབས་ནས། མདོ་སྔགས་ཀྱི་གཞུང་ལ་ཐོས་བསམ་རྒྱ་ཆེ་གནང་བ་བརྒྱུད་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་གི་དུས་ཆེན་གསར་འཛུགས་སོགས་ཀྱི་ཆེན་མཛད་ཆེན་བཞི་བསྐྱངས་པ་དང་འཚང་དགའ་ལྡན་དགོན་པ་གསར་འདེབས་དང་མདོ་སྔགས་ཀྱི་གཞུང་འགྲེལ་གསུང་རྩོམ་པོད་བཅོ་བརྒྱད་ཀྱི་བདག་ཉིད་མཛད་པས་མཁས་པའི་གྲགས་པ་ཆེས་ཆེར་རྒྱས་པ་དང། ལྷག་པར་ཁོང་གི་ཞལ་སློབ་འཇམ་དབྱངས་ཆོས་རྗེ་དང་བྱམས་ཆེན་ཆོས་རྗེ་རྗེ་དགེ་འདུན་གྲུབ་སོགས་ཀྱིས་སེ་ར་དང་འབྲས་སྤུངས་བཀྲ་ཤིས་ལྷུན་པོ་དང་བཅས་པའི་དགོན་སྡེ་ཁག་གསར་གཏོད་ཀྱིས་རི་བོ་དགེ་ལྡན་པ་གི་ཆོས་བརྒྱུད་ཕྱིས་སུ་གསར་དུ་དར་ཁྱབ་བྱུང་ཡོད་པ་རེད། རྒྱ་གར་ཕྱོགས་ནས་རྒྱ་ནག་ནང་ཡོད་པའི་ནང་ཁུལ་གྱི་དམངས་གཙོ་གི་སྟོབས་ཤུགས་བེད་སྤྱད་ཀྱིས་འགྱུར་བ་གཏོང་བར་སྐུལ་འདེད་གཏོང་དགོས་པ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་གསུངས་འདུག་ཉེ་ཆར་རྒྱ་གར་རྒྱལ་ས་ལྡི་ལིའི་ནང་རྒྱ་གར་གྱི་གྲོས་ཚོགས་འཐུས་མི་སོགས་ནས་མི་སྣ་ཚོགས་ཞུགས་གནང་བའི་བོད་དོན་དང་འབྲེལ་བ་གི་ཚོགས་འདུ་ཞིག་གི་སྟེང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཚང་མས་རྒྱ་ནག་ནང་ཡོད་པའི་ནང་ཁུལ་གྱི་དམངས་གཙོ་གི་སྟོབས་ཤུགས་བེད་སྤྱད་ཀྱིས་བཟང་ཕྱོགས་ཀྱི་འགྱུར་བ་གཏོང་དགོས་ཤིང། ལྷག་པར་རྒྱ་གར་གཞུང་གིས་རྒྱ་ནག་གིས་གོང་ས་ཏཱ་ལའི་བླ་མ་གི་ཡང་སྲིད་ཐད་ཐེ་གཏོགས་བྱེད་པ་ཐེ་བའི་རྒྱ་ནག་གི་ཐབས་བྱུས་ཁག་གི་གནད་དོན་ཐད་རྒྱ་གར་རང་ཉིད་ཀྱི་དགོངས་ཚུལ་གསལ་སྟོན་གནང་དགོས་པར་འབོད་སྐུལ་གནང་ཡོད་པ་རེད།

ཁ་གཏད་གནད་དོན་དེ་འདྲ་མི་ཡོང་བ་ཆེད་དང་རྒྱ་ནག་ནང་བཟང་ཚུལ་གྱི་འགྱུར་བ་གཏོང་དགོས་ཤིང། མི་ཡི་དེ་སྔའི་གྱི་རྩིས་པོ་ག་ཐ་ལམ་ཉག་ཅེ་ནི་ནང་ཁུལ་ཧྲི་སིན་ཆ་ལོང་བ་ལས་འབྱུང་གྱི་དང་སུ་ཞིག་གིས་ཀྱང་ཚུ་ལོ་ནས་ཁོང་ཚོ་ལ་འགོ་འཛིན་མཛད་གི་མ་རེད་ཅེས་རི་ཟ་མི་མ་ཉན་རྒྱ་དགའ་རྒྱ་ཟ་ལྡི་ལི་ནས་བྷེ་ཏན་ལིང་གི་ཀྱི་ཚོགས་འདུ་བྱས་གི་དན་གསུང་བྱས་གནང་འདུག།

མ་འོངས་བོད་དོན་ཞུ་གཏུག་ལས་འགུལ་ཁག་ལ་མཉམ་ཞུགས་དང་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་ཡོད་པ་དང་ཆབས་ཅིག་རྒྱ་གར་དབུས་གཞུང་དང་ཧི་མཱ་ཅལ་མངའ་སྡེ་གི་གཞུང་གཉིས་ནས་བོད་མི་གི་བདེ་དོན་ཐོག་ཐུགས་སྣང་གནང་བར་བསྔགས་བརྗོད་དང་ཐུགས་རྗེ་ཆེ་ཡང་ཞུས་གནང་འདུག། ད་ནི་དེ་རིང་དམིགས་བསལ་གསར་འགྱུར་ནང་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་ཉིན་ཏེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་སྤེལ་ནས་མི་ལོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོ་དང་བསྟུན་ནས་དབྱིན་ཇི་རྒྱལ་ས་ལོན་ཌོན་དུ་བོད་མི་དང་ཡུ་གུར་བ། ཧོང་ཀོང་རྒྱ་རིགས་དམངས་གཙོ་དོན་གཉེར་བ་སོགས་མཉམ་འབྲེལ་གྱིས་ལས་འགུལ་སྤེལ་ཏེ། དབྱིན་ཇི་གཞུང་ནས་རྒྱ་ནག་ལ་གདོང་ལེན་གནང་དགོས་པར་འབོད་སྐུལ་གནང་རྒྱུ་སོགས་ལས་འགུལ་གོ་སྒྲིག་པས་འགྲེལ་བརྗོད་གནང་བའི་སྐོར་སི་ན་ལྷ་མོ་ནས་བཅར་འདྲི་དང་ཕྱོགས་སྒྲིག་ཞུས་པ་གསན་རོགས་གནང།

ད་དབྱིན་ཇི་ལུང་པ་ལ་ཆ་མཚོན་པར་བྱས་ན་ད་ལྟ་ས་གནས་གཞན་པའི་ནང་ལོགས་ལས་ད་ག་རང་གནང་གི་འདུག་ད་ལྟ་དེ་ཡུ་གུར་གྱི་ཁ་ཆེའི་མི་དམངས་རེད་ད་ག་ནང་བཞིན་ཧོང་ཀོང་ཨ་ནི་རྒྱ་ནག་དམངས་གཙོ་དོན་གཉེར་བ་ད་བོད་པ་ཨ་ནི་ང་ཚོ་ཚང་མ་ཐུན་མོང་གི་ཐོག་ནས་ལས་འགུལ་སྤེལ་དགོས་པ་རེད་དེ་ལ་ད་ཅིག་ཚེས་གྲངས་གལ་ཆེ་ཆེ་ད།

David Cameron ལ་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་དང་རྒྱ་ནག་ལ་གདོང་ལེན་ཤུགས་ཆེན་པོ་གནང་དགོས་པའི་འབོད་སྐུལ་གནང་རྒྱུ་ཡིན་པ་སོགས་གསུངས་སོང། ལས་འགུལ་འདི་དམིགས་སུ་བཀར་ནས་ང་ཚོ་གི་ཞུ་ཡས་འདི་ཨ་ནི་ཨ་མདའ་ཕྱི་སྲིད་བློན་ཆེན་གསར་པ་སྔོན་མ་དབྱིན་ཇི་གི་སྲིད་བློན་ཟུར་པ David Cameron ལ་ཡང་ཨ་ནི་གང་ལྟར་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཡང་ཤུགས་ཆེ་བྱས་ནས་རྒྱབ་སྐྱོར་གནང་དགོས་ཀྱི་འདུག་རྒྱ་ནག་ལ་ཡང་གདོང་ལེན་ཤུགས་ཆེན་པོ་བྱེད་དགོས་ཀྱི་འདུག་ལབ་ནས་ང་ཚོ་གིས་ལན་དང་བརྡ་དྭངས་མ་བཟོས་ནས་འོ་དེ་སྤྲོད་དགོས་པ་རེད། ཡང་དབྱིན་ཡུལ་ཕྱི་སྲིད་ལས་ཁུངས་ཀྱི་མདུན་དུ་གསུང་བཤད་ཀྱི་ལས་རིམ་ཁག་ཟིན་མཚམས། ལོན་ཌོན་གྲོང་ཁྱེར་བཅས་ཀྱི་ས་ཁུལ་གནད་འགག་ཅན་ཆེ་ཁག་བརྒྱུད་ནས

ཕྱིན་ཨ་ནི་རྒྱ་ནག་གཞུང་ཚབ་ཀྱི་མདུན་ལ་ཡ་ཆུ་ཚོད་གཅིག་རིང་ལ་ཡ་ཨ་ནི་ང་ཚོ་བོད་པ་ཡུ་གུར་ཧོང་ཀོང་རྒྱ་རིགས་ཚང་མ་ཐུན་མོང་གི་ཐོག་ནས་ཡང་ཕ་གི་ལ་ཡ་ཨ་ནི་སྐད་འབོད་དང་ཨ་ནི་ཡང་ཕ་གི་ལ་གསུང་བཤད་ཀྱི་ལས་རིམ་ཁག་ཅིག་འདི་འདྲ་བྱས་ནས་ཨ་ནི་ང་ཚོས་འདི་ཉིན་མོ་འདི་སྲུང་བརྩི་ཞུ་ཡས་ཀྱི་བང་བསྒྲིགས་ཡོད་ཞུ་ཡས། གོམ་བགྲོད་ལས་འགུལ་སྤེལ་བའི་སྐབས་སུ་རྒྱ་ནག་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་ཀྱི་དོན་དག་ལ་ནམ་ཡང་ཁས་ལེན་བྱེད་ཀྱི་མེད་པ་མ་ཚད། དེ་དག་བརྩི་སྲུང་བྱེད་ཀྱི་མེད་པ་སོགས་ཀྱི་དངོས་ཡོད་གནས་ཚུལ་མི་མང་ལ་འགྲེལ་བརྗོད་གནང་གི་ཡིན་པ་སོགས་དབྱིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་འཛིན་ཀུན་དགའ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཡང་ཐེངས་འདིའི་ལས་འགུལ་གོ་སྒྲིག་གནང་མཁན་གྱི་གྲས་ལོན་ཌོན་དུ་རྟེན་གཞི་བྱས་པའི Free Tibet སྟེ་བོད་རང་དབང་ཚོགས་པའི་ལས་འགུལ་འགན་འཛིན John Jones ཡིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན།

མི་བཟུང་འཁྲིད་བྱས་པ་དང་ཆེད་མངགས་སྒེར་བ་ལ་དམའ་འབེབས་བྱས་པ་དང། ཡང་ན་ལྐོག་གསོད་བྱས་པ་སོགས་ཐེབས་ཀྱི་དོན་རྐྱེན་ཁག་འདྲ་མིན་བརྒྱ་དང་བཅུ་གཉིས་ཙམ་ཐོ་འགོད་བྱས་པའི་ནང་དོན་བཀོད་པ་རེད། རྒྱལ་ཁབ་དེ་ཚོས་གསར་འགོད་པ་ཚོ་ལ་ཆེད་མངགས་དམའ་འབེབས་དང་སུན་གཙེར་བྱེད་པའི་ཁར་དྲ་ཐོག་ཏུ་སྒེར་གྱི་གསང་བའི་གནས་ཚུལ་ཁྱབ་སྤེལ་སོགས་ལམ་ནས་དྲ་ཐོག་ཏུ་འཇིགས་སྐུལ་དང།

ཡང་སྙན་ཐོ་གི་ནང་གནས་ཚུལ་མུ་མཐུད་གསལ་དོན་དུ། སྲིད་གཞུང་དེ་ཚོ་གི་དམིགས་ཡུལ་ནི་གཞུང་ཕྱོགས་ཀྱི་ལྟ་བ་དང་མཐུན་གི་མེད་པ་གི་གནས་ཚུལ་ལ་སྟངས་འཛིན་དུ་ད་དང་དེ་བཞིན་ཚུར་འོག་ཏུ་གནས་པའི་ཚུལ་གི་རྒྱལ་ཁབ་ཁག་ཏུ་གནས་པའི་མི་སེར་ཚོ་ལ་བསམ་བློ་སྟངས་འཛིན་བྱེད་ཐབས་ཡིན་པ་རེད་ཅེས་བཀོད་འདུག། སྙན་ཐོ་དེ་གི་རྩོམ་པ་པོ་གི་གྲས Jessica White ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། རྒྱ་ནག་སྲིད་གཞུང་གིས་སྤེལ་བ་གི་སྲིད་བྱུས་འདི་དག་ནི་ཧ་ཅང་གནོད་ཚབས་ཆེན་པོ་ཡོད་པ་གསུངས་གནང། རྒྱ་ནག་སྲིད་གཞུང་ནི་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་མཁན་གྱི་སྲིད་གཞུང་ཆེས་ཚབས་ཆེ་བོ་གི་གྲས་སུ་གཅིག་ཡིན་པ་དང། ཆེད་མངགས་སྒེར་བ་ལ་དམའ་འབེབས་དང་མི་གི་འགྲོ་འདུག་སྤྱོད་གསུམ་གི་རང་དབང་ལ་ཚད་བཀག་བཟོ་བ་གི་དྲ་རྒྱ་མ་ལག་འདྲ་མིན་བཀོལ་སྤྱོད་ཀྱིས་གསར་འགོད་པ་གི་ཁྱིམ་ཚང་ནང་མི་ལ་འཇིགས་སྐུལ་བྱས་པ་སོགས་ཐབས་ཇུས་ཤིན་ཏུ་རྒྱ་ཆེན་པོ་ཡོད་པ་རེད་ཅེས་གསུངས་འདུག་ཡང White ལགས་ཀྱིས་སྙན་ཐོ་དེ་ནང་གི་རྒྱ་ནག་གི་ཆ་ཤས་དེ་གི་ནང་དོན་སྐོར་བརྗོད་དུས་མང་པོ་ཞིག་བོད་དང་ཤར་ཏུར་ཀི་སི་ཐན་ནམ་ཤིན་ཅང་ནས་ཡིན་པ་གི་གསར་འགོད་པ་སོ་སོ་གི་ཉམས་མྱོང་དག་བཀོད་པའི་ཚིག་ཡོད་པ་དང། ཁོང་ཚོ་གིས་བཅར་འདྲི་ཞུས་ས་མི་སྣ་དག་རྒྱ་ནག་སྲིད་གཞུང་གིས་དམིགས་བཀར་གི་ལྟ་ཞིབ་བྱེད་བཞིན་པ་དང་གསར་འགོད་པ་ཚོ་ལ་ཡིད་ཆེས་བརླག་པ་དང་ལས་ཀ་དཀའ་ལས་ཁག་ཏུ་སོང་ཡོད་པ་རེད། ཁོང་ཚོ་ཡང་སོ་སོ་ཉེ་འཁོར་གྱི་སྤུན་ཟླ་སུ་ལའང་ཡིད་ཆེས་བྱེད་དགོས་པ་ཧ་གོ་གི་མེད་པ་གི་གནས་སྟངས་ཆགས་པ་རེད་ཅེས་གསུངས་པ་དང།

བྱ་སྤྱོད་དེ་དག་གི་དམིགས་ཡུལ་ནི་གསར་འགོད་པ་དེ་ལ་བཙན་གྱིས་དྲ་རྒྱའི་བརྒྱུད་ལམ་ཁག་ཏུ་ཁ་གྲག་མི་འཇུག་པའི་ཐབས་ཤེས་དང། ཡང་ན་མཐའ་གཅིག་ཏུ་གསར་འགོད་ལས་རིགས་ནས་ཁ་བྲལ་འཇུག་ཐབས་ཡིན་པ་རེད། ཡིན་ནའང་ཁག་ཅིག་རྒྱ་ནག་གིས་རྒོལ་རྡུང་སྣ་ཚོགས་སྤེལ་བཞིན་པའི་བྱ་སྤྱོད་རྒྱུ་མཚན་དེའི་གི་རྐྱེན་གྱིས་སྙིང་སྟོབས་ཆེར་འགྲོ་བཞིན་པ་དང། དེའང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨ་རི་ལ་བཅའ་བཞུགས་ཡུ་གུར་མི་རིགས་ཡིན་པ་གསར་འགོད་པ་གུ་ཆི་ར་ཧོ་ཇ་ལགས་ཀྱིས་རང་དབང་ཁང་པ་ལ། ཁོ་མོའི་ཉེ་འབྲེལ་སྤུན་མཆེད་ཤིན་ཅང་བཀག་ཉར་ཁང་དུ་བཀག་ཉར་བྱེད་བཞིན་པ་དང་ཡིན་ནའང་དེའི་རྒྱུ་མཚན་གྱིས་ཁོང་ནི་དེ་ལས་ལས་དོན་ལ་འབད་བརྩོན་བྱེད་བཞིན་པ་དང། རྒྱུ་མཚན་ནི་ཁོ་མོས་རྒྱ་ནག་སྲིད་གཞུང་གིས་ག་རེ་བྱེད་སྡོད་ཀྱི་ཡོད་པ་ཤེས་རྟོགས་ཀྱིས་འཛམ་གླིང་ལ་གསལ་སྟོན་བྱེད་ཀྱི་ཡོད་པའི་ནུས་པ་ཡོད་པ་རེད་ཅེས་གསུངས་འདུག། རང་དབང་ཁང་པས་རྒྱ་ནག་སྲིད་གཞུང་གི་རྒྱལ་ཚང་འགའ་ནི་སི་ཇཱ་ཅན་སངས་རྒྱས་པ་ལ་དྲག་གནོན་མཛད་བཞིན་པ་གི་ཉེས་འཛུགས་སྐོར་དང་འབྲེལ་བའི་གོང་ཞུས་སྙན་ཐོ་དང་འབྲེལ་བའི་སྐོར་ལ་ཨ་རིའི་ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་ལིའུ་ཕིང་ཡུའི་ཟེར་བས་ཡིག་ཐོག་ཏུ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དབྱིན་སྐད་སྡེ་ཚན་ལ་བརྗོད་ན།

ལྷག་པར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བཅུ་བ་ནང་དབྱིན་ཡུལ Manchester ནང་ཡོད་པ་གི་རྒྱ་ནག་གཞུང་ཚབ་ཁང་གི་གཞུང་ཚབ་པ་ཀྲེང་ཞི་ཡོན་གྱིས་ཧོང་ཀོང་ངོ་རྒོལ་བ་ལ་གཅར་རྡུང་སྤེལ་བཞིན་པའི་བརྙན་ཐུང་ལེན་པ་དང། དེའི་སྐབས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཁོང་ལ་བཅར་འདྲི་ཞུས་དུས། དབྱིན་ཡུལ་ནང་རྒྱ་ནག་གཞུང་གིས་གླས་པ་གི་མི་ཁག་ཅིག་གིས་ཁོང་ལ་དྲག་རྡུང་སྤེལ་ཚུལ་བརྗོད་པ་རེད། རྗེས་སུ Telegram དྲ་བའི་ཐོག་ཁོང་གི་སྒེར་གྱི་གསང་ཡིག་གི་གནས་ཚུལ་མང་པོ་དྲ་ཐོག་ཏུ་རང་བཞིན་ཤར་ཡོང་བ་མཐོང་ཡོད་པས། དྲ་ཐོག་ཏུ་ཁོང་ལ་མི་གཞན་གྱིས་ཆེད་མངགས་དམའ་འབེབས་དང་ཁ་གཏད་རྒོལ་རྡུང་གཏོང་གི་ཡོད་པ་ཤེས་རྟོགས་ཐུབ་ཡོད་པ་རེད། རང་དབང་ཁང་པ་གི་སྙན་ཐོ་ནང་འབྲེལ་རྒྱལ་ཁབ་སྲིད་གཞུང་གིས་རྒྱལ་མཚམས་བརྒལ་ནས་སུན་གཙེར་བཟོ་བཞིན་པའི་བྱ་སྤྱོད་དེ་དག་གིས་གསར་འགོད་པ་དེ་ཚོ་གི་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཤུགས་རྐྱེན་སྡུག་ཅག་ཐེབས་པ་དང